ང་བདེ་ཆེན་སྐྱབས་སུ་ཡིན། ད་ལྟ་ང་ཚོས་རྒྱང་སྲིང་ཞུ་བཞིན་པའི་བོད་དོན་དག་སྐྱེལ་གྱི་ལེ་ཚན་འདིས་ཨ་ནི་བོད་ཀྱི་ལོ་རྒྱུས་རེད་བོད་ཀྱི་ཆབ་སྲིད་གནས་སྟངས་ཐོག་ལ་ཡ་བོད་ཀྱི་ཕྱོགས་ནས་རྒྱལ་རབས་ལོ་རྒྱུས་སྐོར་ལ་ཡ་འགྲེལ་བཤད་སྐྱོན་སྟངས་དང་རྒྱ་ནག་ཕྱོགས་ནས་མ་འདྲ་བ་ཡོད་སོང་ཙང་འདི་ཐོག་ལ་ཡ་ཕྱི་རྒྱལ་གྱི་གནས་ཚུལ་ཐོག་ལ་ཡ་ཏག་ཏག་ཅིག་མ་མཁྱེན་པ་སོང་ཙང་བོད་ནང་ལ་དུས་འགྱུར་བྱུང་ནས་དཀའ་ངལ་འཕྲད་པའི་སྐབས་ལ་ཡང་རྒྱ་ནག་ལ་ཡང་ད་བོད་ཀྱི་གནད་དོན་འདི་གལ་ཆེན་པོ་ཞིག་ཆགས་པ་དང་རྒྱ་ནག་ཐོག་ནས་ད་ཕྱི་རྒྱལ་གྱི་མཉམ་པར་འབྲེལ་བ་བྱེད་པའི་སྐབས་ལ་ཡང་བོད་ཀྱི་གནད་དོན་འདི་ཡིན་གཅིག་མིན་གཅིག་ག་དུས་ཡིན་ནས་གླེང་སློང་བྱེད་ཀྱི་སོང་ཙང་རྒྱ་མི་ཕྱོགས་ནས་ཡང་བོད་ཀྱི་གནད་དོན་འདི་ག་རེ་ཡིན་མིན་ཐོག་ལ་རྒྱ་ནག་བསྐྱར་ཞིབ་ཟེར་བའི་རྒྱ་ནག་དམར་ཤོག་ཚོགས་པའི་ཀྱི་གཞུང་འོག་ལ་ཡོད་པའི་ཀྱི་དཔེ་སྐྲུན་ཁང་ཞིག་གིས་བོད་ཀྱི་གནད་དོན་སྐོར་ལ་ཡང་དྲི་བ་བརྒྱ་ཟེར་བའི་དེབ་ཆུང་ཞིག་ད་བཏོན་ནས་རྒྱ་ཕྱོགས་ངོས་ཀྱི་དྲི་བ་དང་འདི་ལ་རྒྱ་མི་ཕྱོགས་ནས་ལན་འདེབས། འདི་ལྟར་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལ་བྱུང་བ་རེད་སྐབས་དེ་དུས་སྒང་ལ་ཡང་བོད་ནང་ལ་ཡང་ཆབ་སྲིད་ཀྱི་གནད་དོན་རེད་བོད་ནང་ལ་ཡང་བོད་མི་ཚོས་རྒྱ་ནག་གཞུང་གི་སྲིད་བྱུས་ལ་མི་འདོད་པའི་ངོ་རྒོལ་བྱུང་བ་དང་ནུབ་ཕྱོགས་ཡུལ་ཁག་ནས་མི་མང་པོ་ཞིག་གིས་ད་བོད་ནང་ལ་ཡུལ་སྐོར་སྤྲོ་འཆམ་འགྲོ་ཡ་དང་གོང་ས་མཆོག་ལ་ཡང་ཕྱི་རྒྱལ་ཡུལ་གྲུ་ཁག་ནས་ཆེ་བསྟོད་དང་གཟེངས་རྟགས་ཕུལ་བའི་རྗེས་ལ་བོད་ཀྱི་གནད་དོན་འདི་གལ་ཆེན་པོ་ཆགས་སོང་ཙང་གནད་དོན་འདི་ཐོག་ལ་ཡང France གི་རྒྱལ་ས Paris ནང་རྟེན་གཞི་བྱས་པའི་ཀྱི་བོད་རིག་པའི་ཞིབ་འཇུག་སློབ་གཉེར་ལྟེ་གནས་ཁང་གི་གྲགས་ཆེ་བའི་དཔྱད་ཞིབ་པ Anne Marie Blondeau དང Kat Buffetrille གཉིས་ཀྱིས་ནུབ་ཕྱོགས་པའི་རྒྱལ་ཁབ་ཁ་ཁ་ཤས་ནས་ལོ་རྒྱུས་སྨྲ་བ་དང་དཔྱད་གཏམ་པ་དང་ཆབ་སྲིད་གནད་དོན་པ་དེ་དང་དེ་གིས་དྲི་གཞི་བརྒྱ་ཐོག་ལ་ཁོ་རང་ཚོས་དཔྱད་པ་བྱས་ནས་དོན་དངོས་ཐོག་ནས་ཡ་གི་རྒྱལ་རབས་ལོ་རྒྱུས་ནས་གསལ་བའི་གནས་ཚུལ་ག་རེ་ཡིན་མིན་ཉམས་ཞིབ་བྱས་ནས་ཁོ་ཚོས་ཀྱི་ལན་འདེབས་སྐྱོན་པའི་གི་ནང་དོན་ཐོག་ནས་ཡ་ད་ལྟ་དེ་བོད་དོན་དག་སྐྱེལ་ཟེར་བའི་ལེ་ཚན་འདི་རེད། ལེ་ཚན་སྔོན་མའི་ནང་ཡིན་ན་བོད་དོན་དག་སྐྱེལ་བརྗོད་པའི་གི་རྒྱ་ནག་གཞུང་གིས་དྲི་གཞི་བརྒྱ་ལ་དྲིས་ལན་བརྗོད་པའི་ནང་ལ་ཡ་ལེའུ་དང་པོ་ལོ་རྒྱུས་ཀྱི་དོན་དངོས་རེད་འགྲོ་བ་མིའི་ཐོབ་ཐང་གོང་ས་མཆོག་ལ་འཛིན་པའི་གི་རྒྱ་ནག་གི་སྲིད་ཇུས། བོད་ནང་གི་མི་འབོར་ཆོས་ལུགས་དད་མོས་དང་རང་སྐྱོང་གི་ཐོབ་ཐང་སྐོར་ཡང་ང་ཚོ་རྒྱ་ནག་གིས་བརྗོད་པ་དང་འདི་ཐོག་ལ་ཡང་ཕྱི་རྒྱལ་གྱི་ཉམས་ཞིབ་པ་ཁོང་རྣམ་ཚོ་གིས་གསུངས་པ་ཐོག་ལ་ཡང་གླེང་མོལ་ཞུས་པ་རེད། དེ་རིང་གི་ལེ་ཚན་འདི་ནང་ཡིན་ན་ལེ་ཚན་གཞན་པ་བཞི། རིག་གཞུང་དང་སློབ་གསོ་རེད་དཔལ་འབྱོར་གོང་འཕེལ་རེད་ཀྱི་མི་མང་གི་འཚོ་བ་དང་མཐའ་མ་དེ་ལ་ཡང་ལྷ་སའི་ཟིང་ཆ་སྐོར་ལ་ཡང་བཀའ་མོལ་ཞུ་གི་ཡིན་ཐོག་མ་དེ་ལ་ཡང་ད་བདེ་ཆེན་ལགས་ད་ལྟ་ང་ཚོ་གོང་དུ་བཀའ་མོལ་ཞུས་པ་གཞིར་བཟུང་རེད་ཐོག་མ་དེ་ལ་ཡང་ད་རྒྱ་ནག་གཞུང་གིས་བོད་ཀྱི་སྲོལ་རྒྱུན་རིག་གཞི་ཐོག་ལ་ཡང་ཁོང་ཚོའི་སྲིད་བྱུས་ག་རེ་འཛིན་པ་དང་འདི་ཐོག་ལ་ཡང་ཕྱི་རྒྱལ་གྱི་ཉམས་ཞིབ་པ་ཁོང་རྣམ་ཚོ་གིས་ག་རེ་གསུངས་འདུག།
གོང་དུ་རྣམ་རྒྱལ་ལགས་ཀྱིས་གསུངས་ནང་བཞིན་རེད་རྒྱ་ནག་གིས་བོད་ཀྱི་སྲོལ་རྒྱུན་རིག་གཞུང་འཛིན་པའི་སྲིད་ཇུས་ག་རེ་ཡིན་མིན་ཐད་ལ་ཡིན་ན་རིག་གནས་གསར་བརྗེ་སྐབས་ལ་དམར་སྲུང་དམག་གིས་བོད་ནང་གཏོར་བཅོམ་གྱི་ལས་འགུལ་སྤེལ་བ་དེ་ད་གོ་ཡི་བྱས་ཚུལ་གྱིས་ད་དུས་ཡུན་ཕལ་ཆེ་བ་མི་དམངས་སྲིད་གཞུང་གི་ཡང་དག་པའི་སྲིད་ཇུས་ལག་བསྟར་བྱས་པ་དང་གོ་འཛོལ་ཤོར་རྒྱུ་མེད། གྲངས་ཉུང་མི་རིགས་ཚང་མའི་སྲོལ་རྒྱུན་རིག་གཞུང་ལ་གུས་བརྩི་ཞུ་བའི་སྲུང་སྐྱོབ་བྱེད་རྒྱུ་རྒྱ་ནག་གཞུང་གི་སྲིད་ཇུས་རེད་ཅེས་བྱས་ད་གང་ལྟར་ལྡོག་ཕྱོགས་ཀྱི་སྐད་ཆ་རོབ་དེ་འདྲ་བཤད་བྱས་དེ་འདྲ་རེ་བྱས་ཤིང་བྱས་ཙང་དེའི་ཐོག་ལ་ཡིན་ན་ཕྱི་རྒྱལ་གྱི་དབྱེ་ཞིབ་པ། Amy Heller རེད་དེ་ག་ནང་བཞིན Anne Marie Blondeau ཁོ་ཚོས་གསུང་ཡ་ལ་བྱས་པ་ཡིན་ན་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་ལོ་ནས་རྒྱ་ནག་གི་བོད་ལ་བཙན་འཛུལ་བྱས་པའི་དུས་སྐབས་དང་བསྟུན་པ་ཡིན་ན་ད་བོད་ཀྱི་རིག་གཞུང་ཐོག་འཛིན་པའི་རྒྱ་ནག་གཞུང་གི་སྲིད་ཇུས་ལ་འགྱུར་བ་ཆེན་པོ་ཕྱིན་ཡོད་རེད་དེ་ལྟར་ཡིན་པའི་ནས་རྒྱ་ནག་གཞུང་གི་སྲིད་ཇུས་དང་དེ་ཚོའི་ལག་བསྟར་བྱེད་ཕྱོགས་ལ་ད་དུང་བོད་རང་སྐྱོང་ལྗོངས་ནང་གི་མི་དམངས་དཀྱུས་མ་ཚོའི་ཉིན་རེའི་འཚོ་བའི་ཁྲོད་ལ་ཡིན་ན་སྲིད་ཇུས་ཐོག་ཚོར་སྣང་ཏག་ཏག་གང་འདྲ་ཡོད་པ་གསུམ་ངེས་པར་དབྱེ་བ་བྱེད་དགོས་ཀྱི་འདུག་ཅེས་བྱས་ནས་དེ་འདྲས་གསུངས་ཤིང།

བཀའ་ནི་སྒྱུ་རྩལ་རེད་བསྟན་བཅོས་བང་མཛོད་དུ་གྱུར་པའི་དགོན་པ་དང་ལྷ་ཁང་ལ་ཚད་ལས་བརྒལ་བའི་གཏོར་བཤིག་བཏང་ཡོད་རེད་ཟེར་མང་ཆེ་བ་བོད་པ་ཡིན་པའི་དམར་སྲུང་དམག་གིས་ཀྱང་བོད་ཀྱི་གནའ་བོའི་དགོན་པ་ལྷ་ཁང་ལ་གཏོར་བཤིག་བཏང་ཡོད་མ་ཟད་ད་དུང་ས་གནས་ཀྱི་གྲོང་གསེབ་ལའང་དེ་ལྟར་བཙན་དབང་གིས་ཨམ་ད་ལས་ཀ་བྱེད་དུ་བཅུག་ཡོད་རེད་སྤྱིར་རྒྱ་ནག་གཞུང་གིས་ཁྱབ་བསྒྲགས་བྱས་པ་ལྟར་བྱས་ན་རྒྱ་ནག་གཞུང་འབྲེལ་སྲིད་ཇུས་ཀྱིས་རྒྱ་ནག་ནི་གོང་བུ་གཅིག་གྱུར་དང་མི་རིགས་མང་བའི་རྒྱལ་ཁབ་ཅིག་ཡིན་པའི་འདུ་ཤེས་ལ་ཨ་ནི་སྐུལ་ལྕག་གཏོང་གི་ཡོད་པ་བདེན་པ་ཡིན་ཀྱང་དེ་དང་དུས་མཚུངས་རྒྱ་ནག་གི་རྩ་ཁྲིམས་ཀྱིས་རྒྱ་རིགས་སམ་ཡང་ན། མི་འབོར་མང་བའི་མི་རིགས་གཞན་གང་ཡང་རུང་བའི་མི་རིགས་ཀྱི་རིང་ལུགས་ཀྱི་ལྟ་བ་ལ་མཐའ་གཅིག་ཏུ་ངོ་རྒོལ་བྱས། ད་དུང་ས་གནས་བྱེ་བྲག་གི་མི་རིགས་ཀྱི་བསམ་བློར་ཡང་ངོ་རྒོལ་བྱེད་ཡག་གི་གཏན་འབེབས་དེ་འདྲས་བྱས་ཡོད་རེད་ཅེས་བྱས་ཁོ་རང་ཚོས་གསུངས་ཤིང། འདི་དང་འབྲེལ་བའི་ཐོག་ནས་ཡང་བོད་ཀྱི་སྲོལ་རྒྱུན་གྱི་རིག་གནས་ཐོག་ལ་ཡང་རྒྱ་ནག་གཞུང་གི་ལྟ་ཚུལ་འཛིན་སྟངས་སྐོར་ལ་ཡང་རྒྱ་ནག་གིས་ག་རེ་བརྗོད་པ་དང་དེའི་ཐོག་ལ་ཡང་ཕྱི་རྒྱལ་གྱི་གནད་དོན་དབྱེ་ཞིབ་པ་ཁོ་རང་ཚོས་ཀྱི་ཉམས་ཞིབ་ནང་ནས་ག་རེ་གསུངས་འདུག་ལོ། རྒྱ་ནག་གཞུང་གིས་བརྗོད་པ་བྱས་ན་ཨ་ནི་ཀྲུང་གོའི་སྲོལ་རྒྱུན་རིག་གནས་ཀྱི་གྲུབ་ཆ་གལ་ཆེན་ཡིན་པས་བོད་ཀྱི་རྩོམ་རིག་དང་སྒྱུ་རྩལ་ལ་ཨ་ནི་གནད་འགག་ཆེན་པོ་བརྩི་གི་ཡོད་ཅེས་བཤད་ནས་དེ་མིན་དེ་འདྲས་བཤད་བྱས་དེ་འདྲས་བྱས་བཤད་བྱས་ཙང་དེའི་ཐོག་ལ་ཡིན་ན་ཨ་ནི་གནད་དོན་དཔྱད་ཞིབ་པ་ཨེ་མི་ཧེ་ལེར་ཁོ་རང་གིས་གསུང་ཡ་བྱས་པ་ཡིན་ན་ཨ་ནི་རིག་གནས་གསར་བརྗེའི་རྗེས་ལ་ནི་གནའ་ཤུལ། ཞིག་གསོ་བྱེད་ཡ་རེད་དཔལ་འབྱོར་སྒྲོམ་གཞི་བསྐྱར་སྒྲིག་བྱེད་པའི་སྲིད་ཇུས་གསར་པ་དང་མཐུན་པར་རྒྱ་ནག་གཞུང་གིས་སྒྱུ་རྩལ་བ་དང་ལག་རྩལ་མི་སྣ་ཁག་གཅིག་གི་སྲོལ་རྒྱུན་ལྟར་རང་གི་ལས་རིགས་ལ་འཇུག་པའི་ཆོག་མཆན་སྤྲད་ཡོད་རེད། དེ་འདྲ་ཅིག་ཡིན་པའི་དབང་དུ་བཏང་ཡིན། སྲོལ་རྒྱུན་གྱི་བྱེད་ཐབས་གཙོ་སྐྱོང་བྱེད་པའི་ལས་རིགས་དེ་ཚོ་ཡིན་ན་དཔལ་འབྱོར་གྱི་ཡོང་འབབ་ཉུང་ཉུང་ཡིན་པས་བོད་པའི་སྤྱི་ཚོགས་ནང་ལས་རིགས་དེ་ཚོ་དངོས་སུ་ཞུགས་མཁན་མེད་པར་བརྟེན་བྱས་ཡིན་ན་སྲོལ་རྒྱུན་ལག་རྩལ་རེད་སྒྱུ་རྩལ་དེ་ཚོ་མི་རབས་རྒན་པས་གཞོན་པར་བརྒྱུད་སྤྲོད་བྱེད་རྒྱུ་དཀའ་ཚེགས་ཆེན་པོ་ཞིག་ནང་ལ་ཆགས་བསྡད་ཡོད་རེད། གང་ཡིན་ཟེར་ན་བོད་ཀྱི་སྒྱུ་རྩལ་རེད་ཨར་རྒྱག་ལས་རིགས་གཉིས་ཀའི་ནང་ལ་ཡིན་ན་སྲོལ་རྒྱུན་དུ་ལག་གཡོག་ཉམས་གསོག་བྱས་ཉར་སྲོལ་ཡོད་པ་དེ་དང་དེང་སྐབས་དེ་ཚོ་ཡིན་ན་མེད་པ་བཟོས་བྱས་དེ་འདྲས་བྱས་ཡོད་རེད་དཔེར་ན་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་ལྔའི་ལོ་ནས་བཟུང་བོད་པ་དང་ཕྱི་རྒྱལ་གྱི་ཁང་བཟོའི་འཆར་འགོད་པས་ཨ་ནི་ལག་གཡོག་ཉམས་གསོག་ཏུ་ཉར་བའི་ཨ་ནི་ལམ་སྲོལ་དེ་ནི་བསྐྱར་གསོ་བྱེད་པའི་འབད་བརྩོན་བྱས་ཡོད་རེད་དེ་ཡིན་ནའི་ལས་གཞི་དེ་ཚོ་ཨ་ནི་ད་ལྟའི་ཆར་ཨ་ནི་ལྷ་ས་གྲོང་ཁྱེར་ལྟེ་བའི་ཁུལ་དུ་མ་གཏོགས་ཨ་ནི་ཁྱབ་ཡོད་མ་རེད། དྭངས་གཙང་བོད་པའི་ས་ཁུལ་དེ་དག་ཡིན་ན་དེ་ལྟ་བུའི་ཨ་ནི་སྦྱོང་བརྡར་ཐོབ་ཡོད་མ་རེད་ཅེས་ཁོ་རང་དེ་འདྲས་གསུངས་ཤག། རིག་གཞུང་དང་སློབ་གསོ་ནང་ལ་ཡག་གཅིག་ལེ་ཚན་གལ་ཆེ་བ་གཅིག་བོད་ཀྱི་སྐད་ཡིག་རེད་དེ་འདྲ་སོང་ཙང་བོད་ཀྱི་སྐད་ཡིག་བཀོལ་སྤྱོད་ཀྱི་གནས་སྟངས་ཐོག་ལ་ཡང་རྒྱ་ནག་གི་སྲིད་ཇུས་དང་དེ་མིན་གྱི་ཕྱི་རྒྱལ་གྱི་ཉམས་ཞིབ་པ་ཁོ་རང་ཚོ་གིས་རྒྱ་ནག་གི་ལས་དོན་བྱེད་ཕྱོགས་སྐོར་ལ་ག་རེ་གསུངས་འདུག་ལོ། བོད་ཀྱི་སྐད་ཡིག་བཀོལ་སྤྱོད་ཀྱི་གནས་སྟངས་ཐོག་ལ་ཡིན་ན་རྒྱ་ནག་གཞུང་གིས་ག་རེ་བཤད་ཡོད་རེད་ཟེར་ན་རྒྱ་ནག་གི་རྩ་ཁྲིམས་ནང་གྲངས་ཉུང་མི་རིགས་ཚང་མར་རང་གི་སྐད་ཡིག་བེད་སྤྱོད་དང་གོང་འཕེལ་གཏོང་བའི་རང་དབང་ཡོད། ཅེས་བྱས་གཏན་འབེབས་བྱས་ཡོད་རེད། རྒྱ་ནག་གཞུང་དེ་འདྲ་བཤད་ཤག་བྱས་ཙང་དེའི་ཐོག་ལ་ཨེ་མི་ཧེ་ལེ་རེད་ད་ག་ནང་བཞིན་ཨེན་མེ་རི་བུ་ལོན་ཌོ་ཁོ་རང་གཉིས་ཀྱི་གསུང་ཡར་བྱས་པ་ཡིན་ན་རྒྱ་ནག་གཞུང་གིས་བོད་ཀྱི་སྐད་ཡིག་ཨ་ནི་བེད་སྤྱོད་བྱེད་སྟངས་ཐོག་ལ་གསར་འགྱུར་བརྒྱུད་ལམ་ཐོག་ནས་བཤད་པ་ཡིན་ན་བོད་ཀྱི་སྐད་ཡིག་ཨ་ནི་བོད་ལྗོངས་ཉིན་རེའི་ཚགས་པར་ཟེར་བ་དེ་འདྲ་ཅིག་ཡོད་རེད་ད་བོད་ཀྱི་སྐད་ཡིག་ཐོག་གི་ཚགས་པར་དེ་ཡིན་ན་ལྷས་སའི་ནང་ལ་ཡིན་ན་རག་ཁག་པོ་ཡོད་རེད་ད་ག་ནང་བཞིན་ཨ་ནི་བརྙན་འཕྲིན་དང་རླུང་འཕྲིན་དེ་ཚོ་རིན་གོང་དམའ་བའི།

གང་ཡིན་ཟེར་ན་ལག་ཐོགས་ཁ་པར་ཐོག་ནས་ཡིག་འབྲི་ནི་རྒྱ་ཡིག་ཐོག་ལ་མ་གཏོགས་བོད་ཡིག་ཐོག་གཏོང་ཡ་ཡོད་མ་རེད། དེ་འདྲ་ཡིན་དུས་བོད་ལྗོངས་བསླབ་གྲྭ་ཆེན་མོའི་ལག་རྩལ་བཟོ་འགོད་ཚན་ཁག་གིས་ལག་ཐོགས་ཁ་པར་ཐོག་ནས་བོད་ཡིག་འབྲི་ཐུབ་པ་བཟོ་བའི་ལས་ཀ་ཅིག་བྱས་ཡོད་རེད་དེ་འདྲ་གསུངས་ཤག།
རྣམ་པ་ཚོས་ད་ལྟ VOA ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁྲིམས་དང་རང་དབང་ལས་རིམ་གྱི་བོད་དོན་དག་སྐྱེལ་ལེ་ཚན་གསན་བཞིན་ཡོད་པ་རེད། དུས་སྐབས་དེའི་རིང་ལ་ཡང་རྒྱ་ནག་གཞུང་གིས་བོད་ནང་ལ་ཡང་དཔལ་འབྱོར་འཛུགས་སྐྲུན་རེད་དཔལ་འབྱོར་ཡར་རྒྱས་སྐོར་ལ་ཡང་ང་ཚོར་གླེང་མོལ་ཞུས་ཟིན་པ་དང་རྩ་བའི་སྤྱི་བཏང་གི་དཔལ་འབྱོར་གོང་འཕེལ་རེད་དཔལ་འབྱོར་གནས་སྟངས་ཐོག་ལ་ཡང་རིམ་བཞིན་རིམ་བཞིན་འགྱུར་བ་དེ་ཀོ་རེད་གནས་ཚུལ་གཞན་གཅིག་ནང་ལ་ཡང་རྒྱ་ནག་གཞུང་གིས་ཅིག་བོད་ནང་ལ་ཡང་ཉིང་རྡུལ་གྱི་མཚོན་ཆ་འགྲེམས་འཇོག་བྱས་ཡོད་པ་དང་དེར་རྡུལ་ཕྲན་གྱི་སྙིགས་རོ་གཡུགས་ནས་བོད་ཀྱི་ཁོར་ཡུག་ལ་གཏོར་བཤིག་བཏང་བ་དེ་འདྲའི་གནས་ཚུལ་བྱུང་ཡོད་རེད་ཅེས་གསར་འགྱུར་ནང་ཐོན་ཡོད་རེད་གནས་ཚུལ་འདི་ལྟར་བདེན་པ་ཡིན་མིན་སྐོར་ལ་ཡང་རྒྱ་ནག་གིས་བརྗོད་པ་དང་ཕྱི་རྒྱལ་གྱི་ཉམས་ཞིབ་པ་ཁོང་རྣམ་ཚོས་ག་རེ་གསུང་གི་འདུག་ལོ། རྒྱ་ནག་ཁོ་རང་ཚོའི་ངོས་ནས་བྱས་བཞག་ན་ཨ་ནེ་ཉིང་རྡུལ་གྱི་སྙིགས་རོ་གཡུག་མེད། དེ་ལས་ལྡོག་སྟེ་ཡིན་ན་རྒྱ་ནག་གི་ས་ཁུལ་གཞན་དང་བསྡུར་བ་ཡིན་ན་བོད་ནང་ལ་བཟོ་ལས་ཐོན་སྐྱེད་རེད་དེ་བཞིན་བྱེད་སྒོ་གཞན་ལ་བརྟེན་ནས་བྱུང་བའི་ཨ་ནེ་སྦགས་བཙོག་དེ་ཡིན་ན་ཞེ་དྲག་ཉུང་ཉུང་རེད་ཅེས་རྒྱ་ནག་ཁོ་རང་ཚོས་དེ་འདྲ་བཤད་ཤག། དེ་ཡིན་ན་ད་གནད་དོན་དཔྱད་ཞིབ་པ་ཐི་རི་ཌོ་ཌིན་ཁོ་རང་གིས་ཡིན་ན་རྒྱ་ནག་གཞུང་གིས་ཨ་ནེ་རྩོམ་པ་པོ་ཚོའི་གནང་སྒོའི་ཚིག་བརྗོད་ལ་ལག་རྩེད་རྩེད་བྱས་ནས་བོད་རང་སྐྱོང་ལྗོངས་ནང་ཉིང་རྡུལ་མཚོན་ཆ

གོང་དུ་གཏམ་གླེང་ཟིན་པ་ནང་བཞིན་བོད་ཀྱི་གྲོང་ཁྱེར་རེད་གྲོང་གསེབ་ཁུལ་གྱི་ཡོང་འབབ་ཧེ་བག་དེ་རྒྱ་ནག་ནང་ཆེ་ཤོས་དེ་རེད།
ད་ཐ་མའི་ཅིག་གནད་དོན་ནང་ལ་ཡ་ལྷ་སའི་ཟིང་ཆ་སྐོར་གྱི་ལེའུ་འདི་ང་ཚོས་བཀའ་མོལ་ཞུ་གི་ཡིན་ཐོག་མ་དེ་ལ་ཡ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་དང་བརྒྱད་ཅུ་གྱ་བརྒྱད་ལོ་ལ་གཅིག་གི་བོད་ཀྱི་རྒྱལ་ས་ལྷ་ས་ནང་བྱུང་བའི་གྱི་རྔམ་སྟོན་ཁྲོམ་སྐོར་ལས་འགུལ་དེ་ཚོ་ཞི་འཇམ་ཡིན་པ་དང་ཡིན་པ་ཡིན་ནའི་འདི་ཚོ་ཐོག་ལ་ཡ་ད་རྒྱ་ནག་གཞུང་གིས་དྲག་པོའི་ཐོག་ནས་གནོན་སྡོམ་བྱས་པ་རེད་ཅེས་བཀའ་མོལ་བྱས་ཡོད་རེད་འདི་ཐོག་ལ་ཡ་རྒྱ་ནག་གིས་བརྗོད་པ་དང་ཨ་ནི་ཕྱི་རྒྱལ་གནད་དོན་དཔྱད་ཞིབ་པ་ཁོང་རྣམ་ཚོ་གིས་ག་རེ་གསུངས་འདུག་ལོ།
རྒྱ་ནག་གཞུང་གིས་ཡིན་ན་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་རེད་གྱ་བརྒྱད་ལོ་ནང་ལྷ་ས་ནང་བྱུང་རྔམ་སྟོན་ཁྲོམ་སྐོར་དེ་ཚོའི་ནང་ལ་ཡིན་ན་དྲག་ཤུགས་རུ་བེད་སྤྱོད་གེ་གེ་བྱས་མེད་ཟེར་ཅེས་རྒྱ་ནག་གཞུང་དེ་འདྲས་བཤད་ཤག་དེ་ཡིན་ནའི་ཨ་ནེ་དཔྱད་ཞིབ་པ་ཨ་ནེ་རོ་བེ་ཏི་བར་ནེ་ཏི་ཁོ་རང་གིས་ད་གསུང་ཡས་བྱས་པ་ཡིན་ན་རྒྱ་ནག་གཞུང་གིས་ཨ་ནེ་ཡིན་འགྲེལ་བཤད་རྒྱག་ཡས་ནང་ལ་བྱས་པ་ཡིན་ན་རྔམ་སྟོན་ཁྲོམ་སྐོར་དེ་ཚོ་ཡིན་ན་གཅིག་ནས་དྲག་ཟིང་ཡིན་པ་གཉིས་ནས་རྔམ་སྟོན་ཁྲོམ་སྐོར་དེ་ཚོ་ཡིན་ན་ཁ་བྲལ་བ་ཉུང་ཤས་ཅིག་ཆེད་མངགས་ངན་སྐུལ་བྱས་པ་རེད། གསུམ་ནས་རྒྱ་ནག་གཞུང་གིས་ཁ་བྲལ་རིང་ལུགས་ཀྱི་མིང་བཏགས་པའི་ཨ་ནེ་བོད་པའི་རང་བཙན་འཐབ་རྩོད་འདི་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ཁྲིམས་ཀྱི་ནང་ལ་ཡིན་ན་ཁྲིམས་འགལ་ཅིག་ཡིན་པར་བརྩིས་བྱས་ཡིན་ན་བོད་པའི་ངོ་རྒོལ་ཁྲོམ་སྐོར་དེ་གསུམ་པོའི་ཐོག་ལ་ཡིན་ན་རྒྱ་ནག་གཞུང་གིས་ཨ་ནེ་དྲག་ཤུགས་བེད་སྤྱད་བྱས་ཨ་ནེ་བཙན་གནོན་བྱས་པ་དེ་ཡིན་ན་ཁྲིམས་དང་མཐུན་པ་ཞིག་ལ་ཨ་ནེ་རྒྱ་ནག་གཞུང་ཁུངས་སྐྱེལ་དེ་འདྲ་བྱེད་ཀྱི་ཡོད་རེད།

ཞི་བའི་རྔམ་སྟོན་ཁྲོམ་སྐོར་བྱས་བྱས་འགོ་ཚུགས་ཡོད་རེད་ཨ་དོན་རྐྱེན་དེ་དངོས་སུ་མིག་གིས་མཐོང་བའི་ཨ་ནུབ་ཕྱོགས་རྒྱལ་ཁབ་ཀྱི་དཔང་མི་ཞིག་གིས་བཤད་ཡ་བྱས་པ་ཡིན་ན་རྒྱ་ནག་གཞུང་གི་ཉེན་རྟོག་མི་སྣས་གྲྭ་པ་ཚོ་བཀག་བྱས་འཛིན་བཟུང་བྱེད་པའི་སྐབས་ལ་གྲྭ་པ་ཚོ་ལ་ཡིན་ན་ཁོང་ཚོས་ཉེས་རྡུང་བཏང་ཡས་རྦད་དེ་ཆེ་དྲགས་བྱུང་བྱས་གྲྭ་པ་མང་པོ་ཞིག་གི་ཨ་ནེ་ལུས་པོ་ཡོངས་རྫོགས་ཁྲག་གིས་གང་ཡས་རེད་དེ་འདྲ་བྱུང་ཡོད་རེད། ད་ལྟ་གོང་དུ་བརྗོད་པའི་གི་བོད་ཀྱི་རྒྱལ་ས་ལྷ་ས་ནང་བྱུང་བའི་གི་ཟིང་ཆ་དེ་ཚོའི་སྐོར་ལ་ཡང་རྒྱུ་རྐྱེན་ག་རེ་བྱུང་ནས་ཅིག་གྱེན་ལངས་བྱུང་བ་དང་ངོ་རྒོལ་ལས་འགུལ་དེ་ཚོའི་ནང་ལ་ཡང་གོང་ས་མཆོག་གིས་དབུས་བོད་ཀྱི་བུད་མེད་སུ་ག་དང་འབྲེལ་བ་ཡོད་མེད་སྐོར་ལ་ཡང་ད་རྒྱ་ནག་གིས་ག་རེ་བརྗོད་ཀྱི་ཡོད་མེད་དང་གལ་ཆེ་ད་ལྟ་གང་ཕྱི་རྒྱལ་གནད་དོན་དཔྱད་ཞིབ་པ་ཁོ་རྣམ་ཚོས་དབྱེ་ཞིབ་གནང་ནས་ག་རེ་གསུངས་འདུག་ལོ། གནད་དོན་དེའི་ཐོག་ལ་ཡིན་ན་བོད་རང་སྐྱོང་ལྗོངས་སྲིད་གཞུང་ལ། ལྷ་སར་བྱུང་བའི་ཟིང་ཆ་དེ་ཚོ་ཡིན་ན་གོང་ས་མཆོག་དང་ཁ་བྲལ་བ་ཉུང་ཤས་ཅིག་གིས་ཨ་ནི་ངན་སྐུལ་བྱས་པ་རེད་ཅེས་ཀྱང་ཨ་ནི་དེ་འདྲ་བཤད་ཤག་ད་ཡིན་ན་ཡང་ཨ་ནི་གནད་དོན་དཔྱད་ཞིབ་པ་རོ་བྷཊ་བྷར་ནེཊ་ཁོ་རང་གིས་གསུང་བ་བྱས་པ་ཡིན་ན་བོད་ནང་ལ་ཟིང་ཆ་བྱུང་རྒྱུ་རྐྱེན་མང་པོ་ཅིག་ཡིན་ན་བོད་རང་བཙན་གྱི་ཨ་ནི་མངོན་འདོད་རེད། ད་ག་ནང་བཞིན་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོའི་གྱེན་ལངས་ལ་ཕམ་ཉེས་བྱུང་ཡས་རེད་ད་ག་ནང་བཞིན་བོད་ཀྱི་གནད་དོན་ལ་ཨ་མི་རི་ཀས་ཐེ་གཏོགས་གནང་ཡས་རེད་ད་ག་ནང་བཞིན་གོང་ས་མཆོག་ཕྱི་རྒྱལ་གྱི་མཛད་འཕྲིན་རེད་ད་ག་ནང་བཞིན་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གྲངས་ཀྱི་འགོ་སྟོད་དུ་ཨ་ནི་བཙན་བྱོལ་བོད་པ་ཨ་ནི་བོད་ལ་གཉེན་འཕྲད་སོང་ཡས་རེད་རིག་གནས་གསར་བརྗེའི་རྨ་ཤུལ་རྙིང་པ་བཅས་ཚང་མ་དོན་དམ་དུ་བྱས་ན་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གྲངས་ནས་བཟུང་ཨ་ནི་བོད་པའི་ཆབ་སྲིད་དང་ཨ་ནི་ངོ་རྒོལ་ལ་ཨ་ནི་ཤུགས་རྐྱེན་འགྲོ་ཡས་ཀྱི་རྒྱུ་རྐྱེན་ཆ་ཤས་ཅིག་གྱུར་ཡོད་རེད། ཡིན་ནའི་ཨ་ནེ་བཙན་བྱོལ་དུ་ཡོད་པའི་བོད་པའི་དབུ་ཁྲིད་ཀྱིས་གཡོ་ཇུས་བཤམས་ཡས་བརྟེན་ནས་རྒྱུ་རྐྱེན་དེ་ཚོར་ནུས་པ་ཨ་ནེ་ཐོན་ཡོད་པའི་ཨ་ནེ་དཔང་རྟགས་གང་ཡང་ཡོད་མ་རེད་ཅེས་བྱས་གནད་དོན་དཔྱད་ཞིབ་པ་རོ་བྷཊ་བྷར་ནེཊ་ཁོ་རང་གིས་དེ་གསུངས་ཤག། ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་དང་བརྒྱད་ཅུ་གྱ་བརྒྱད་ལོར་ལ་ཡང་བོད་ཀྱི་རྒྱལ་ས་ལྷ་སའི་ནང་ལ་བྱུང་བའི་གི་བོད་མི་ཚོས་ཀྱི་རྒྱ་ནག་གཞུང་ལ་ངོ་རྒོལ་རྔམ་སྟོན་ཁྲོམ་སྐོར་གྱི་ལས་འགུལ་སྐབས་ལ་ཡང་རྒྱ་ནག་གིས་ལས་འགུལ་དེ་ཚོ་ལ་ཡང་གནོན་སྡོམ་བྱེད་དུ་བརྩམས་པ་ལ་ཡང་བོད་མི་ངོ་རྒོལ་བ་ཁ་ཤས་འཛིན་བཟུང་བྱས་པ་དང་དོ་དམ་བྱས་པ་ཁ་ཤས་ཅིག་ཉེས་ཆད་བཏང་ནས་སྲོག་ཐོག་བཏང་བའི་དེ་གནས་ཚུལ་དེ་འདྲ་ཞིག་འདུག་དེ་ཚོའི་སྐོར་ལ་ཡང་ད་ཕྱི་རྒྱལ་གནད་དོན་དཔྱད་ཞིབ་པ་ཁོ་རང་ཚོས་ག་རེ་གསུངས་འདུག་ལོ། གནད་དོན་དཔྱད་ཞིབ་ཁོ་རང་དཔྱད་ཞིབ་པ་རོ་བྷཊ་བྷར་ནེཊ་ཁོ་རང་གསུང་ཡས་བྱས་པ་ཡིན་ན་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གྲངས་ནང་རྒྱ་ནག་གཞུང་གིས་ཨ་ནི་བོད་པའི་ངོ་རྒོལ་བ་ཨ་ནི་ནོར་བྱས་འཛིན་བཟུང་བྱས་པ་ཨ་ནི་ཁས་ལེན་བྱས་ཡོད་རེད་དེ་སྔར་བྱུང་མྱོང་མེད་པ་ཅིག་རེད། དེ་བཞིན་ཨ་ནི་ཁུངས་སྐྱེལ་གྱི་དཔང་རྟགས་ཆ་ཚང་བ་ཞིག་ཡོད་མ་རེད་ཨ་ནི་སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོ་ནས་བརྒྱད་ཅུ་གྱ་དགུ་ལོ་བར་ངོ་རྒོལ་ནང་མཉམ་ཞུགས་བྱས་པ་རེད་རྒྱ་ནག་གཞུང་དང་བསམ་ཚུལ་མི་མཐུན་པ་བྱུང་བར་བརྟེན་ནས་བོད་པ་སུམ་སྟོང་ལྷག་ཙམ་བཀག་ཉར་བྱས་པའི་ནང་ནས་ཡིན་ན་བརྒྱ་ཕྲག་ཁ་ཤས་ཤིག་གློད་གྲོལ་ཐོབ་པའི་རྗེས་ལ་ཡིན་ན་རྒྱ་གར་བྲོས་བྱོལ་སླེབས་ཡོད་རེད།
ད་ལྟ་བཀའ་མོལ་ཞུ་བཞིན་པའི་གི་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་དང་བརྒྱད་ཅུ་གྱ་བརྒྱད་ནང་ལ་ཡང་བོད་ཀྱི་རྒྱལ་ས་ལྷ་ས་ནང་ལ་ཡང་བོད་མི་ཚོས་ཀྱི་མང་ཚོགས་ཀྱི་འཚོ་བའི་གནས་སྟངས་རེད་མང་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གནད་དོན་ཐོག་ལ་ཡང་ད་རྒྱ་ནག་གཞུང་ལ་ཡང་ངོ་རྒོལ་ལས་འགུལ་སྤེལ་པའི་རྗེས་ལ་ཡང་ཨ་ནི་བོད་རང་སྐྱོང་ལྗོངས་ཀྱིས་ཡང་ཁ་གཏད་ཀྱི་སྲིད་བྱུས་ག་རེ་འཛིན་ཡོད་མེད་དང། གི་མི་མང་གི་ཁྲོམ་སྐོར་ལས་འགུལ་རེད་དེ་མིན་ཅིང་རྔམ་སྟོན་ཁྲོམ་སྐོར་བྱེད་ཕྱོགས་ཐོག་ལ་ཡང་བོད་རང་སྐྱོང་ལྗོངས་ཀྱི་གཞུང་འཛིན་མི་སྣ་ཚོས་ཀྱི་སྲིད་ཇུས་ག་འདྲ་ཞིག་འཛིན་ཡོད་མེད་སྐོར་ལ་ཡང་རྒྱ་ནག་གིས་ག་རེ་བརྗོད་པ་དང་ཨ་ནི་ཕྱི་རྒྱལ་གྱི་གནད་དོན་དཔྱད་ཞིབ་པ་ཁོ་རྣམ་ཚོས་ག་རེ་གསུངས་འདུག་ལོ།
གནད་དོན་དེའི་ཐོག་ལ་ཨ་ནི་རྒྱ་ནག་གིས་བཤད་པ་བྱས་པ་ཡིན་ན་ཨ་ནི་རྒྱལ་གཅེས་དང་མི་རིགས་མཐུན་སྒྲིལ་གྱི་སློབ་གསོ་ཤུགས་ཆེར་བཏང་ཡོད་ཟེར་ཅེས་འདི་འདྲ་བཤད་བཞག་ད་ཡིན་ནའི་ཨ་ནི་ཕྱི་རྒྱལ་གྱི་གནད་དོན་དཔྱད་ཞིབ་པ Robert Barnett ཁོ་རང་གསུང་བ་བྱས་པ་ཡིན་ན་སྒྲིག་སྲོལ་དེ་ཚོ་གསལ་བསྒྲགས་བྱས་པའི་རྗེས་ལ་རྔམ་སྟོན་ཁྲོམ་སྐོར་ཁ་ཤས་ཤིག་བྱེད་བཅུག་ཡོད་རེད། ཆིག་སྟོང་དགུ་བརྒྱ་གྱ་བརྒྱད་ལོའི་ཟླ་བ་བཅུ་གཉིས་པའི་ནང་ལ་སློབ་གྲྭ་ཆེན་མོའི་སློབ་ཕྲུག་གི་སྐད་ཡིག་གི་ཐོབ་ཐང་ཐོག་ལ་ཁྲོམ་སྐོར་བྱས་ཡོད་རེད། ད་དུང་གྲོང་ཁྱེར་ནང་ལ་ཐོན་ཟོག་གོང་རིན་གོང་མཐོ་རུ་སོང་ཡས་ལ་ངོ་རྒོལ་དུས་ཚོད་ཐུང་ཐུང་ཅིག་ཐེངས་ཁ་ཤས་ཅིག་རྒྱབ་བཅུག་ཡོད་རེད། དེ་ཡིན་ཙང་སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གསུམ་ལོའི་ཟླ་བ་ལྔ་པའི་ནང་ལ་ཡིན་ན་བོད་པའི་སློབ་ཡོན་རེད་སྨན་རིན་ལ་ངོ་རྒོལ་གྱི་ཁྲོམ་སྐོར་ཞིག་ལྷ་སའི་གྲོང་ཁུལ་གསར་པའི་རྒྱུད་ལ་ཡིན་ན་དོན་རྐྱེན་གང་ཡང་མ་ལྷག་པར་ཅིག་བྱས་གཉེར་ཐུབ་ཡོད་རེད། ཁྲོམ་སྐོར་བ་དེ་ཚོ་བར་སྐོར་ཁུལ་དུ་སླེབས་མ་ཐག་ཡིན་ན་ཁོང་ཚོས་བོད་རང་བཙན་སྐད་འབོད་བྱས་པར་བརྟེན་ནས་ཉེན་རྟོག་པས་དྲག་ཤུགས་བེད་སྤྱད་བྱས་ངོ་རྒོལ་དེ་ཚོ་ཨང་ཁ་ཐོར་བཏང་ཡོད་རེད་ན་བོད་རང་སྐྱོང་ལྗོངས་ཀྱི་འགོ་ཁྲིད་གསར་པ་ལྟ་བ་མཁྲེགས་པོ་དེ་ཚོ་ཡིན་ན་སྤྱི་ཚོགས་ཁྲོད་ཀྱི་ཨ་ནེ་གླེང་གཞི་ཞེས་མིང་བཏགས་པའི་ཡུལ་ཐང་འཕར་ཆ་རེད་ལས་མེད་རེད་ཡུལ་མི་གནས་སྤོས་རེད་ཟོག་གོང་སོགས་ཀྱི་མིང་ཐོག་ཏུ་ཨ་ནེ་གཉེར་བའི་རྔམ་སྟོན་ཁྲོམ་སྐོར་དེ་ཚོ་ཡིན་ན་དོན་དངོས་ཐོག་ཨ་ནེ་གོང་ས་མཆོག་ལ་ཨ་ནེ་རྒྱབ་སྐྱོར་བྱེད་མཁན་བོད་རང་བཙན་ལ་སྐུལ་འདེད་བྱེད་མཁན་གྱིས་ཆེད་དུ་སྤྱི་ཚོགས་ནང་ཟིང་ཆ་སློང་བའི་ཐབས་ཤེས་ཅིག་རེད་ཅེས་བྱ་ཨ་ཁོ་ཚོས་གཏན་འཁེལ་དེ་འདྲས་བྱས་ཡོད་རེད་ཁོ་རང་དེ་གསུངས་ཤག་ཨ་ནི་དེ་དང་འབྲེལ་བའི་ཨ་ནི་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ས་ཁུལ་གཞན་དག་ཚང་མ་ཨ་འཛམ་གླིང་ཕྱི་ལོགས་སུ་ཨ་ནི་དཔལ་འབྱོར་རེད་འབྲེལ་ལམ་གྱི་ཆ་ནས་ཨ་ནི་སྔར་ལས་ལྷག་པའི་ཨ་ནི་སྒོ་དབྱེ་བྱས་ཡོད་རེད་བོད་ནང་ཆབ་སྲིད་ཀྱི་བསམ་ཚུལ་རེད་སྨྲ་བརྗོད་ཐོག་དམ་དྲག་སྔར་ལས་ཨ་ནི་ཇེ་ཆེར་བཏང་རྗེས་ཡིན་ན་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་ལོ་ནས་བཟུང་ལྷ་སར་ཨ་ནི་ཆབ་སྲིད་ཀྱི་རྔམ་སྟོན་ཁྲོམ་སྐོར་ཧ་ལམ་བྱུང་ཡོད་མ་རེད། ཅེས་བྱས་ཨ་ནི་ད་གྲོང་ཁྱེར་ནེའུ་ཡོག་ལ་རྟེན་གཞི་བྱས་པའི་བོད་ཀྱི་གནད་དོན་དཔྱད་ཞིབ་པ་ད་རོ་སྦར་ཊི་སྦར་ནེ་ཊི་ཁོ་རང་གིས་དེ་འབྲེལ་འགྲེལ་བརྗོད་གནང་ཞིང། ལེ་ཚན་དེ་ཐད་ཀར་མཚམས་སྦྱོར་ཞུས་པ་དང་ཆབས་ཅིག་བོད་དོན་དྲ་རྒྱའི་དཔྱོད་དཔེ་ཀྱིས་རྒྱ་ནག་གཞུང་གི་དྲི་གཞི་བརྒྱ་ལ་དྲིས་ལན་བརྗོད་པའི་དེབ་དེ་གི་ནང་དོན་དང་འབྲེལ་བའི་དྲི་བ་ཚང་མའི་ཐོག་ལ་ཡང་རྒྱ་ནག་གིས་བརྗོད་པ་དང་དེའི་ཐོག་ལ་ཡང་གནད་དོན་དཔྱད་ཞིབ་པ་ཁོང་རྣམ་ཚོ་གིས་ཉམས་ཞིབ་གནང་བའི་གནད་དོན་དེ་ང་ཚོས་གླེང་མོལ་ཞུས་པ་ཡིན། ལྷན་རྒྱས་རྣམས་ནས་ང་ཚོའི་ལས་རིམ་ཁག་ཆ་ཚང་གསན་པར་ཐུགས་རྗེ་ཆེ་ཞུས་པ་དང་ཆབས་ཅིག་བཀྲ་ཤིས་ལེ།